འོ། ཐེག་དམན་གྱི་སྡེ་སྣོད་ལས། འོ་ཆོས་ཐམས་ཅད་བདག་མེད་པར་གསུངས་པ་ཡིན། ད་སློབ་དཔོན་ལེགས་ལྡན། སློབ་དཔོན་སངས་རྒྱས་བསྐྱངས་ཀྱིས་དེ་འདྲའི་ཆོས་ཐམས་ཅད་བདག་མེད་པར་ཞེས་པ་སྟེ་རང་བཞིན་གྱིས་མེད་པའམ་ཆོས་ཀྱི་བདག་མེད་ཀྱི་དོན་དུ་ཚུར་བཀྲལ་གནང་བ་རེད་བ། ག་རེ་ཟེར་ན། བུདྡྷ་པཱ་ལི་ཏ་ལས་ཆོས་ཐམས་ཅད་བདག་མེད་དོ་ཞེས་གསུངས་པ་ལ་བདག་མེད་པ་ཞེས་པ་ནི་ངོ་བོ་ཉིད་མེད་པའི་དོན་དང་ངོ་བོ་ཉིད་མེད་པ་ཟེར་དུས་དེ་རང་བཞིན་གྱིས་མ་གྲུབ་པ་ལ་ཟེར་གྱི་ཡོད་རེད། ངོ་བོ་ཉིད་མེད་པ་ངོ་བོ་ཉིད་མེད་པ་ཟེར་དྲང་ངེས་ནང་ལ་མང་པོ་སྟེ་གང་ག་ལ་རང་བཞིན་མ་གྲུབ་པ་རྐྱང་རྐྱང་ལ་གོ་སོང་ངོ། འོ་དེ་འདྲ།

ཤི་ཀྲི་པོ་ཨན། གཅིག་བྱུང་བ་རེད་བ། ཤི་ཀྲི་པོ་ཨན་དོན་དག་ལ་རྟགས་གཅིག་བསམ་བློ་བཏང་ནས་བདེན་མེད་ཞིག་རྟོགས་སོང་ན་ཤི་ཀྲི་པོ་ཨན་ཆེད་དུ་བུམ་པའི་སྟེང་དུ་བདེན་མེད་ཞིག་གསར་དུ་རྟོགས་ཁ་བྱས་ན་སོ་སོའི་བསམ་བློ་དེ་ལ་ཡར་ཨང། དེས་ཤི་ཀྲི་པོ་ཨན་དོན་དག་ལ་བུམ་པའི་སྟེང་དུ་སྟོང་ཉིད་རྟོགས་ན་མ་གཏོགས་འགྲིག་གི་མི་འདུག་བསམ་བྱས་སྟོང་ཉིད་རྟོགས་སར་རིགས་པའི་རྣམ་པ་མཐའ་ཡས་པའི་སྒོ་ནས་རྟོགས་པ་ཡིན་པ་དང། རིགས་པའང་གཅིག་མེད་དུ་མེད་པ་ཞིག་མཐའ་ཡས་པ་ཡིན་པ་དང།

དེའི་སྟེང་དུ་བདེན་མེད་ལ། འོ། ངེས་པ་དྲངས་པའི་ཆེད་དུ་བསམ་བློ་མང་པོ་བཏང་ཡོང་དུས་སུ། རྒྱུ་མཚན་མང་པོ་གཅིག་གི་སྒོ་ནས་བདེན་མེད་ལ། ངེས་ཤེས་ཡང། ངེས་ཤེས་ཟེར་ན་མ་རེད། ངེས་པ། ཡང་བསྐྱར། ངེས་པ་མང་པོ་འདྲེན་ཐུབ་པ་ཡིན་ཙང་འོ་དེས་ཐུབ་པ་ཡིན་ཙང་དེའི་ཕྱིར་ན་རིགས་པའི་རྣམ་པ་མཐའ་ཡས་པ། སྔར་མ་རྟོགས་པ་གསར་རྟོགས་པའི་ཆེད་དུ་དེ་འདྲའི་རིགས་པའི་རྣམ་པ་མཐའ་ཡས་པ་བཀོད། རིགས་པ་མང་པོ་གཅིག། རིགས་པ་གཅིག་མཐའ་ཡས་པ་ཅིག་ལ་ཕར་ཞོག་རིགས་པ་གཉིས་ཡང་བཀོད་མོ། རིགས་པ་གཅིག་གི་རྟགས་ལ་བརྟེན་ནས་རྟོགས་ཐུབ་པ་རེད་བ།

གཅིག་ཀ་བ་ལས་ལོག་གཅིག་ཀ་བ་ལས་མ་ལོག་ཟེར་དགོས་རྒྱུ་མཚན་གང་འདུག་ཟེར་ན་རང་བཞིན་གྱིས་མ་གྲུབ་པ་ཡིན་ཙང་གཅིག་ལོག་གཅིག་མ་ལོག་ཟེར་དགོས་བྱུང་བ་རེད་དེ་ལྟ། ཀ་བ་དེ་ཀ་བ་ལས་མ་ལོག་ཀྱང་བུམ་པ་ཀ་བ་ལས་ལོག་པ་ཡིན་ཙང་རང་བཞིན་མ་གྲུབ་པའི་རྟགས་དེ་རེད་འདུག་བ་བསམ་གྱིན་རང་བཞིན་མ་གྲུབ་པ་ལ་ངེས་པ་འོ་ལྷག་པར་འདྲེན་ཐུབ་པ་ཡིན་ཙང་འདྲེན་པའི་ཕྱིར་དུ་རྟགས་དེ་དེ་འདྲ་ཀ་བ་ལས་ལོག་པ་ཁོ་ལ་གཅིག་བཤད་པ་རེད། རེད་བ་བུམ་པ་ལྟ་བུ་བཤད་ན་ཀ་བ་ལས་ལོག་པའི་ཆ་ནས་གཅིག་བཤད་དགོས་དེའི་ཕྱིར་དུ་རྟགས་བུམ་པའི་སྟེང་དུ་རང་མ་ཡིན་པའི་ལྡོག་པ་རང་མ་ཡིན་པའི་ཆོས་གང་ག་ལས་ལོག་པའི་ལོག་པ་མང་པོ་ཡོད་ལོག་པ་དེ་དག་གང་ག་ལ་རྒྱུ་མཚན་དུ་བསམ་ནས་བདེན་མེད་ལ་ངེས་ཤེས་དེ་ངེས་པ། ཡང་བསྐྱར་ངེས་པ་བསྐྱེད་པའི་ཕྱིར་དུ། ངེས་ཤེས་བསྐྱེད་པའི་ཕྱིར་དུ། དེ་འདྲའི་རྒྱུ་མཚན་མང་པོ་དེ་བསམ་ཐུབ་པ་ཡིན་ཙང། དེ་ཉན་རང་ལ་བསམ་པ་མེད། རྒྱུ་མཚན་དེ་འདྲ་བསམ་པ་ཡོད་མཐའ་ཡིན། རང་མ་ཡིན་པའི་ཆོས་ཀུན་ལས་ལོག་པའི་ལོག་པ་དེ་བསམ་པ་བྱས་པ་ལ་གང་ཡིན་དེ་ཡིན། ཨ་ལེ། རང་མ་ཡིན་པའི་ཆོས་གང་གང་ལོག་རེད་དེ་ནི་བསམ་བློ་འཁོར་བར་དབང། དེ་ཡིན་ད་ནི་དེ་ལས་ལོག་ཤེས་ལོག་པ་ཡིན། བདེན་མེད་རེད་ཤག་རང་བཞིན་མ་གྲུབ་པ་རེད། འོ་ཕ་ཡིད་ལ་ལོག་ཤེས་དེ་ནི། ཕ་རང་དབང་ཅིག་ཡོང་ར་མདའ་ངའི་ཀ་བ་བཞག་ར་ཀ་བ་ཀ་བ་ལས། མ་ལོག་རང་བཞིན་བུམ་པ་སྟེ། ཨ་ལོག་བྱེད་རྩ་བ་དེ་རང་བཞིན་མ་གྲུབ་པའི་རྟགས་རང་བཞིན་གྲུབ་པ་ལ་གཅིག་ལས་ལོག་གཅིག་ལས་མ་ལོག་སའི་རྣམ་དབྱེ་ཅན་ཡོད་པ་མ་རེད་བསམ་གྱི་ཁོ་ཚོས་ཁོ་རེ་ཁོ་རང་འདུག་ས་རིགས་པ་མང་པོ་བསམ་ནས་ཨ་ནི་དེ་རང་མ་ཡིན་པའི་ཆོས་ཀུན་ལས་ལོག་པ་རེད་རེད་བསམ་ཡོང་དུས་སུ་འོ་དེའི་སྟེང་དུ་སྔར་རྟེན་འབྲེལ་གྱི་རྟགས་ལ་བརྟེན་རང་བཞིན་མ་གྲུབ་པ་ཁོ་ལ་ད་དུང་ཡང་ངེས་པ་འོ་ཟབ་ཏུ་སྟེར་བ་དེ་འདྲ་འོ་སྟེར་ཐུབ་པ་ཡིན་ཙང་དེའི་ཆ་ནས་ཨ་ནི་རིགས་པའི་རྣམ་པ་མཐའ་ཡས་པ་ཉན་རང་ལ་དེ་འདྲའི་མང་པོ་བསམ་པ་ཡོད་རེད་ཡིན་ན་རིགས་པའི་རྣམ་པ་མཐའ་ཡས་པ་དེ་འདྲའི་བསམ་པ་མེད།

ཨ། ཡོད་ཡོད་ཡོད་ཁོ་རེ་གང་ཉན་ཐོས་ཀྱིས་གང་མ་རྟོགས་པ་ལ་ཐེག་ཆེན་གྱིས་རྟོགས་པའི་དེ་འདྲའི་ཆོས་དེ་ཡང་རང་གི་ཉན་ཐོས་ཀྱི་དེ་ག་རེ་ངོ། དེ་མ་བསམ་མ་ཐུབ་པ་དེ་གང་ཟག་གཅིག་ཁེར་གཅིག་ལ་བཞག་དགོས་རེད་མ་གཏོགས་ཡང་ཉན་ཐོས་ཤིག་རང་ཉན་ཐོས་རྟོགས་པ་ཁྱབ་པའི་ཕྱིར་ཟེར་དེ་སྐད་ཆ་དེ་མ་རེད། ཉན་ཐོས་གང་ཟག་གཅིག་ཁེར་གཅིག་ལས་གང་ཟག་ཐེག་ཆེན་པ་གཅིག་ཐེག་ཆེན་པ་གང་ཟག་ཁྱད་པར་གཅིག་ཁེར་གཅིག་དང་ཉན་ཐོས་གང་ཟག་བྱེ་བྲག་པ་གཉིས་བྱེ་བྲག་ཁོ་གཉིས་ལ་བློ་རྒྱ་ཆེ་ཆུང་ཁྱད་པར་ཡོད་པའི་ཕྱིར། ཉན་ཐོས་བྱེ་བྲག་པ་གཅིག་ཐེག་ཆེན་པའི་རྟོགས་པ་ཡོད་ལ།

འོ་རྫོགས་པར་བསྒོམ་པ་དེ་མེད་མེད་ག་རེ་ཟེར་ན་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་བསྒོམ་ཡས་དེ་ག་རེའི་ཆེད་དུ་བསྒོམ་དགོས་ཟེར་ན་ཤེས་སྒྲིབ་སྤོང་བའི་ཆེད་དུ་བསྒོམ་དགོས་པ་རེད་གཏན་ནས་མི་འདུག་ཟེར། ཉན་ཐོས་རྣམས་ཀྱིས་ཁམས་གསུམ་ན་སྤྱོད་པའི་ཉོན་མོངས་སྤོང་བའི་ཐབས་ཙམ་ཞིག་ཏུ་ཨ་ནི་སྟོང་ཉིད་བསྒོམ་པ་རེད་མ་གཏོགས་དེ་དག་ལ་གང་ཟག་གི་བདག་མེད་རྫོགས་པར་བསྒོམ་པ་ནི་ཡོད་པར་རྣམ་པར་གཞག་གོ་འདུག་བ་དེ་རེད་བ། ཁམས་གསུམ་ན་སྤྱོད་པའི་ཉོན་མོངས་སྤོང་བའི་ཐབས་ཙམ་ཞིག་འདུག་ཟེར་ཡག་གསུངས་ཡོང་དུས་ཙང་ཆོས་ཀྱི་བདག་མེད་པ་རྫོགས་པར་བསྒོམ་པ་མེད་དེ་གསུང་བ་རེད་བ་ཁམས་གསུམ་ན་སྤྱོད་པའི་ཉོན་མོངས་པ་ཙམ་ཞིག་སྤོང་བའི

གཉེན་པོ་རྫོགས་པར་བསྒོམ་པ་ཡོད་ལ་ཞེས་གསུངས་པའི་ཕྱིར། སློབ་དཔོན་སངས་རྒྱས་བསྐྱངས་ཀྱིས་རབ་བྱེད་བདུན་པའི་འགྲེལ་པར་དེ་ལྟར་བཤད་པ་ཡིན་ཏེ། འགྲེལ་པ་བུདྡྷ་པཱ་ལི་ནས་ད་ཆོས་ཀྱི་བདག་མེད་ཐེག་དམན་ལ་ཆོས་ཀྱི་བདག་མེད་སྟོན་པ་ཡོད་པ་དེ་རབ་བྱེད་སྤྱིར་བཏང་རྩ་བ་ཤེས་རབ་ལ་རབ་བྱེད་ག་རེའོ་ཉི་ཤུ་རྩ་བདུན་རེད་འདུག་ཨང་རྩ་བདུན་ཉིད་ནོ། ཉི་ཤུ་རྩ་བདུན་ནང་ནས་རབ་བྱེད་བདུན་པའི་ནང་ལའང་འདི་འདྲའི་བྱས་ནས་ཉན་རང་ལ་ཆོས་ཀྱི་བདག་མེད་ཡོད་པར་རྟོགས་པ་ཡོད་པ་དེ་གསུང་བ་ཡིན་པ་རེད་ཁོའི་འགྲེལ་པ། སློབ་དཔོན་སངས་རྒྱས་བསྐྱངས་ཀྱིས་འགྲེལ་པ་མཛད་པའི་བུདྡྷ་པཱ་ལི་དེ་ད་རབ་བྱེད་བདུན་པའི་འགྲེལ་པ་དེ་ནང་ལ།

གསོར་མི་རུང་བའི་ལྟ་བ་ཅན་དུ་གསུངས་ཤིང་ཟེར་གསོར་མི་རུང་བའི་ལྟ་བ། ད་ཡིན་རྒྱུར་དེ་ཡིན་པར་ར། གསོར་མི་རུང་བའི་ལྟ་བ་ཟེར་ཏེ། དངོས་པོ་བདེན་གྲུབ་འགོག་ཡའི་དོན་དག་ལ་བདེན་སྟོང་སྒོ་གླེགས་པར་བ། དངོས་པོ་བདེན་གྲུབ་ཀྱི་འགོག་ཡའི་དོན་དག་ལ་དངོས་པོ་བདེན་སྟོང་སྒོ་བསྟན་པར་བ། གང་བདེན་གྲུབ་འགོག་ཡའི་ཁོའི་དོན་དག་ལ་བསྟན་བྱ་གྱི་བདེན་སྟོང་གོ། བདེན་གྲུབ་ཡིན་པར་འཛིན་བཞག་དུས་ད། ང་རང་ཚོ་མེད་པ་རེད་ག་རུ། དཔེར་ན། གཅིག་བ་གཅིག་ལ་གཅིག་ཤོར་ཡོད་ན་མེད་རེད་གཅིག་ཤོར་ཡོད་ན་ཁོ་གསོ་ཡའི་དོན་དག་ལ་ཁྱུ་དེ་ཡིན་པར་བ། ད་ཁྱུ་གོ་ལ་མེད་པར་ན།

བདེན་གྲུབ་ཀྱི་ན་ཚ་དེ་འགོག་ཡའི་དོན་དག་ལ་ནི་སྟོང་ཉིད་ཀྱི་སྨན་ཐུན་གཅིག་བསྟན་པའི་དཔེ་ཆ་ཡིན་ཙང་སྟོང་ཐུན་གསུང་བ་ཡིན་པ་རེད། འོ་དེས། སྟོང་ཐུན་སྨན་ཡང་དུག་ཏུ་གྱུར་ཚར་ལ་ཟེར་གྱི་དེ་འདྲ་ཞིག་ཡོད་རེད་གསུངས་འདུག་བ། ཅོ་ནེ་བླ་མ་རིན་པོ་ཆེ་སྔ་མ་མཁས་པ་ཅིག་བྱུང་འདུག་བ་སྐབས་གཅིག་ལ་མཁས་པ་ཞེ་པོ་བྱུང་འདུག་བ་ཨ་མདོ་བྱུང་འདུག་བ། བོད་ལ་ཡར་ཕེབས་བྱས་ནས། ག་རེ་ཞེ་དྲག་པའི་མཚན་སྙན་གྲགས་ཆེན་པོ་དང་སྙན་ངག་དང་དེ་ཚོའི་རིག་གནས་ལ་མཁས་པ་ཆགས་པས་མཁས་པ་མདོ་སྔགས་གཉིས་ཀ་ལ་མཁས་པ་ཞེ་པོ་བྱུང་འདུག་བའོ་ཁོང་གིས་གཅིག་རྩོམ་བཞག་ཅིག་ཡོད་ས་རེད་བ་ད་ངས་མཐོང་མ་མྱོང། འདིར་བསམ་ཙམ་ཁོང་རྣམ་ཚོས་རྒན་ཁོང་རྣམ་ཚོས་འདི་ལུང་འདི་དྲངས་གནང་གི་འདུག་སྟོང་ཐུན་སྨན་ཡང་དུག་ཏུ་གྱུར་ཚར་ཟེར། ག་རེ་ཟེར་ན། བདེན་གྲུབ་བདེན། འདི་ག་རེ་ངོ་དེ། ཡོངས་གྲུབ་བདེན་གྲུབ་ཏུ་ཁས་ལེན་མཁན་འདི་དེ་རེད་དེ་ཨར་བ་སེམས་ཙམ་པ་རེད་དེ་ཨར་བ་བྱས་ཙང། ལུགས་འདི་ལ་ད་ཡོངས་གྲུབ་ལ་ཆོས་ཀྱི་བདག་མེད་ཕྲ་མོ་དེ་ཆགས་འགྲོ་རོགས་བདེན་མེད་ཆགས་རོགས་ཁོ་བདེན་གྲུབ་ཏུ་ཁས་ལེན་ཡོང་ན། ཨ་ནི། འོ་སྟོང་ཐུན་སྨན་ཡང་གྱུར་ཟེར་སྟོང་པ་ཉིད་ཕ། བདེན་གྲུབ་མེད་བདེན་གྲུབ་མེད་པ་ཟེར་ལ་སྟོང་ཉིད་སྨན་དེ་བྱས་ཁོ།

ངོ། དེས་མ་ཚད་པ་བྱས་ནས་ཆོས་ཉིད་དེ་སྒྲུབ་པ་རང་དབང་བའི་བདེན་གྲུབ་ཡིན་གསུངས་སོང་བ་དེ་རེད་པ། སྒྲུབ་པ་རང་དབང་ཡིན་གསུངས་བ་རེད་པ། དགག་བྱ། དགག་བྱ། བློའི་ཡུལ་དུ་འཆར་བ་ལ་དགག་བྱ་བཅད་པ་ལ་མི་ལྟོས་པར་སྒྲུབ་པ་རང་དབང་བར་འདོད་པ་ནི་དགའ་བའོ་གསུངས་བཞག་རེད་འོ་དེ་གསུངས་འདོད་ས་དེ་ཀུན་མཁྱེན་ཇོ་ནང་པ་ཡིན་པ་རེད་འོ་ཧོ། ཐུགས་ཆེ། ཀུན་མཁྱེན་ཇོ་ནང་པ། སྤྱིར་བཏང་ཀུན་མཁྱེན་ཇོ་ནང་པ་ཇོ་ནང་ཇོ་ནང་གཙོ་བོ་ར་དེ་ད་དེ་རེད་འདུག་བ། ཡུ་མོ་མི་བསྐྱོད་རྡོ་རྗེ་གསུང་མཁན་ཅིག་རེད་འདུག་བ་དེ་ཡུ་མོ་མི་བསྐྱོད་རྡོ་རྗེ་ཟེར་ཡུ་མོ་ཟེར་དེ་ནི་བག་ཕེབས་པ་ཡིན་ན་གང་ཡིན་ནམ་ཞེས་དགག་བྱའི་མཁས་པ་ནས་ཞིབ་བྱུང་བ་ཡིན་པ་རེད་འོ་དེ་ཆེས་ག་རེ་ཅིག་གསུང་གི་འདུག་བ་རྒན་ཁོང་རྣམས་གསུང་གི་འདུག་བ།

བྱས་ཙང། མཁས་པ་ནི་ཆེན་པོ་ཞེ་པོ་ཅིག་ཡིན་པར་རེ་བ། འོ། གང་བྱས་འདིས་འདི་འདྲས་གསུང་དགོས་ཨ་རེད། འདོད་ཁོང་རང་གིས་གཞན་གྱི་ཞེས་དེ་ལ། འོ། ག་རེ་ཡིན་ནམ། ངེས་དོན་གྱི་མདོ་ལ་གཞན་གྱི་ཞེས་ངེས་དོན་རྒྱ་མཚོ་ཟེར་ཡས་ཁོང་རང་གི་རྩོམ་ཞིག་དཔེ་ཆ་དཔེ་དེབ་པོ་ཏི་ཆེན་པོ་ཞེ་པོ་ཅིག་གཉིས་ཡོད་ས་རེ་བ། འོ་དེའི་ནང་ལ་ངེས་དོན་རྒྱ་མཚོ་ཟེར་ཡས་དེ་ལ་ཁོང་རང་གི་མདོ་གཞན་གྱི་ངེས་དོན་གྱི་མདོ་ལ་གཞན་གྱི་ཞེས་རྒྱུའི་མདོ་བཅུ་བཞག་ནས་དེ་ཚོ་ཁུངས་སུ་དྲངས་ནས་དེ་ཁོ་རང་གི་གྲུབ་མཐའ་གཏན་ལ་འབེབས་ཀྱི་ཡོད་ས་རེ་བ། འོ་ཐུགས་རྗེ་ཆོས་ཉིད་རོལ་པ་དངོས་པོ་ལ་གོ་ཆོད་ཀྱི་ཆོས་མེད་པར་ཁས་བླངས་ནས་ཆོས་ཉིད་སྒྲུབ་པ་རང་དབང་གི་བདེན་གྲུབ་ཏུ་འདོད་པས་གཤམ་མ་དེ། དང་པོ་མི་འཐད་དེ། དགག་བྱའི་ཚད་ངོས་མ་ཟིན་པའི་སྐྱོན་ཡིན་པའི་ཕྱིར་དངོས་པོ་བདེན་སྟོང། དངོས་པོ་བདེན་གྲུབ་འགོག་པའི་ལུགས་སུ་བྱས་པ་རེད་མ་གཏོགས་དགག་བྱའི་ཚད་ངོས་མ་དེ་ཟིན་མི་འདུག་དགག་བྱའི་ཚད་ངོས་མ་ཟིན་སོང་ན་བདེན་པར་གྲུབ་པའི་ཆོས་ཟེར་དེ་གཅིག་ཀྱང་རྗེས་ཡོད་མ་རེད་ཟེར་ནས་བཞག་དགོས་ནི་ཞོག་ཐུབ་ངེས་ཀྱི་གོ་བ་རེད་དེ་ལྟར་ཁོ་སྟོང་ཉིད་ཁོ་བདེན་གྲུབ་ཁས་ལེན་པ་ཡིན་ཙང་དགག་བྱའི་ཚད་ངོས་ཟིན་མི་འདུག། ཕྱི་མ་མི་འཐད་དེ་དངོས་པོ་བདེན་གྲུབ་བཀག་པར་རློམ་ཡང་ཟེར་ད་དུང་གཤམ་མ་འདི་ཨོ། ཚད་མས་མ་ཁེགས་པས། དངོས་པོ་ལ་སྐུར་འདེབས་ཀྱི་ལྟ་བར་འགྱུར་བའི་ཕྱིར་རོ། ཁ་ཅིག་གིས། ད་སློབ་དཔོན་ལེགས་ལྡན་འབྱེད་ཀྱི་དེང་མེད་ལ།

མྱ་ངན་ལས་འདས་པ་མི་བསླུ་བའི་ཆོས། དེ་མྱང་འདས་སྤྱི་ཙམ་མྱང་འདས་དེ་ཟེར་ཡས་མ་རེད་ད་ག་འདི་མྱང་འདས་ཏེ། མི་བསླུ་བའི་ཆོས་མྱ་ངན་ལས་འདས་པ་དེ་ནི་སེམས་མྱ་ངན་ལས་འདས་པའོ་ཟེར་ན་བདེན་པར་གྲུབ་པ་ཕ་གིའི་མྱ་ངན་ཁོ་ལ་ཕ་ནང་དེ་གཅིག་བཞག་ནས་བརྫུན་པ་བསླུ་བའི་ཆོས་བཞག་ནས་ཁོ་ལས་འདས་པ་དེ་ལ་ཟེར་འདུག་དེ་ལ་ནི། མི་བསླུ་བའི་ཆོས་མྱ་ངན་ལས་འདས་པ་དེ་ནི་བདེན་པའི་མཆོག་གོ་གསུངས་འདུག་བ་ཟེར་ཙང། བདེན་པའི་མཆོག་ཡིན་ན་སྟོང་ཉིད་ཡིན་པས་ཁྱབ། རེ་བ། རེ་བ། དོན་དང་ང་ར་ཚོ་དོན་དམ་པ་ཟེར་དེ་དམ་པ་ཟེར་ཁོ། དོན་ཡང་དེ་ཡིན་དམ་པ་ཡང་དེ་ཡིན་ཟེར་ནས་ང་ར་ཚོ་ཡིག་ཆའི་ནང་ལ་ཤིང་རྟ་ཆེན་པོ་རྣམས་ཀྱིས་ཡུལ་གྱི་སྟེང་ནས་འཆད་ག་རེ་གསུངས་རེད། ཡུལ་གྱི་སྟེང་ནས་འཆད་གསུངས་པ་མ་རེད། ཤིང་རྟ་ཆེན་པོ་རྣམས་ཀྱིས་ཡུལ་གྱི་སྟེང་ནས་འཆད་དོ་གསུངས་བཞག་རོགས་ཨ། མ་གིའི། རང་རྒྱུད་པ་ཁོང་རང་གི་གར་སོང་ལུགས་ལ་བྱེད་ཡོང་དུས་ཙང། ཡུལ་ཅན་དམ་པ། མཉམ་བཞག་རྣམ་པར་མི་རྟོག་པའི་ཡེ་ཤེས་ཀྱི། ཡུལ་ལུགས་ཡིན་རྙེད་དོན་ཡིན་པས་ན་ཨ་ནི། དེ་བདེན་པའི་དོན་དོན་དམ་པའི་བདེན་པ་གསུངས་བཞག་ར་བ། ཨོ་བདེན་ར་བ་རྙེད་དོན་དོན་ཟེར་དེ་རྙེད་དོན་ལ་སྦྱར་འདུག་གསུངས་ར་བ། དམ་པ་ཞེས་པ་དེ་དོན་ཁོ་མངོན་སུམ་དུ་རྟོགས་པའི་མཉམ་བཞག་ཡེ་ཤེས་ལ་སྦྱར། ད་ཤིང་རྟ་ཆེན་པོ་གཞན་གྱིས་དོན་ཡང་དེ་ཡིན་དམ་པ་ཡང་དེ་ཡིན་པས་ན་དོན་དམ་པའི་བདེན་པ་གསུངས་ཏེ་དོན་ཡང་དེ་ཟེར་བ་བས་མཉམ་གཞག་རྣམ་པར་མི་རྟོག་པའི་ཡེ་ཤེས་ཀྱི་རྙེད་དོན་ཁོ་ད་ག་རང་རེད་དེ་གིས་གཟིགས་ཡས་ཁོ་རང་ཡིན་ཙང། རྙེད་དོན་ཡང་དེ་ཡིན་དམ་པ་ཡང་དེ་ཟེར་ཡུལ་གྱི་ནང་གི་མཆོག་ཏུ་གྱུར་པ་ཡིན་ཙང་ནི་དམ་པ་ཡང་དེ་ཡིན་པས་ན་དོན་དམ་པའི་བདེན་པ་ཟེར་གཉིས་ཀ་དོན་དང་དམ་པ་གཉིས་ཀ་ཡུལ་གྱི་ཡུལ་གྱི་སྟེང་དུ་བཞག་པར་ར་བ། དེ་ཐལ་འགྱུར་ལུགས་ལ་གསུང་གི་ཡོད་ས་ར་བ་ཤིང་རྟ་ཆེན་པོ་རྣམས་ཀྱིས་ཡུལ་གྱི་སྟེང་ནས་འཆད་གསུང་ཡས་ཁོ་དེ་རེད་འདུག་པ། བྱེད་ཡོང་དུས་ད་དམ་པ་ཞེས་པ་དེ་ག་རེ་ལ་གོ་དགོས་པ་རེད། ཡུལ་གྱི་ནང་གི།

ཁོ་བཞག་ནས་ཨ་ནི་མྱང་འདས་ཁོ་ལ་ག་རེ་ཟེར་ན་བདེན་པ་ཁོ་ལ་མྱ་ངན་ཁོ་ལ་ག་རེ་བཞག་གོ་ཟེར་ན་བདེན་གྲུབ་དེ་བཞག་ནས་དེ་ལས་འདས་པ་ཁོ་འོ་མྱ་ངན་ལས་འདས་པའི་མཆོག་ཡིན་ཟེར་དམ་པ་དེ་གང་སོགས་མྱ་ངན་ལས་འདས་པ་དེ་ནི་བདེན་པའི་མཆོག་གོ་ཟེར་འོ་ད་འདི་ལ་གསུང་དགོས་ཨ་རོ་འདི་ལྟ་ཐེག་དམན་གྱི་སྡེ་སྣོད་ལ་ཆོས་ཀྱི་བདག་མེད་ཕྲ་མོ་བསྟན་པ་སློབ་དཔོན་ལེགས་ལྡན་འབྱེད་རང་ཉིད་ཀྱིས་ཞལ་གྱིས་བཞེས་པར་ཐལ་ཤེས་རབ་སྒྲོན་མ་ཁོང་རང་གི་ནང་ལ་ད་ག་རང་གསུངས་ཡོད་པའི་ཕྱིར་མི་སླུ་བའི་མྱ་ངན་ལས་འདས་པ་ནི་ལྷོ་ས་མི་སླུ་བའི་ཆོས་མྱ་ངན་ལས་འདས་པའི་བདེན་པ་དེ་ནི་བདེན་པའི་མཆོག་གོ་ཞེས་གསུངས་པའི་ཕྱིར་ཟེར་འདི་འདུག་དེ་ཁོང་རང་རང་གི་བདེན་པའི་མཆོག་ཡིན་གསུངས་འདུག་བ་དེ་འོ་ན་གསུངས་ན་ཅི་ནི

ཐེག་ཆེན་གྱི་ཉན་ཐོས་ཀྱི་ཐེག་པ་ཞེས་པ་དེ་ཐེག་དམན་ལ་གོ་བར་ཉན་ཐོས་ཞེས་པ་དེ་ཐེག་ཆེན་གྱི་སྡེ་སྣོད་ལས་ཆོས་ཀྱི་བདག་མེད་ཕྲ་མོ་བསྟན་པ་མ་ཟད། འོ་ཐེག་ཉན་ཐོས་ཀྱི་ཐེག་པ་ལས་ཀྱང་འདི་ལྟར་ཏེ། འདུ་བྱེད་གང་ཡིན་པ་དེ་ནི་བརྫུན་པ་བསླུ་བའི་ཆོས་སོ། དགེ་སློང་དག་འདི་ལྟར་ཏེ་མི་བསླུ་བའི་ཆོས་མྱ་ངན་ལས་འདས་པ་དེ་ནི་བདེན་པའི་མཆོག་གོ་ཞེས་གསུངས་འདུག་བ་ཞེས་ཏེ། བྱས་ཙང་ཉན་ཐོས་ཀྱི་ཐེག་པ་ནང་ལ་གསུངས་པས་ཉན་ཐོས་ཀྱི་ཐེག་པ་ལ་གསུངས་ན་ཐེག་དམན་གྱི་ཐེག་པ་ལ་གསུངས་ཡོད་ན་ཐེག་དམན་གྱི་སྡེ་སྣོད་ལ་གསུངས་འདུག་བ་ཞེས་ནི་ལུང་དེ་ཚུར་སྒྲུབ་དགོས། ད་ལྟ་ད་ག་རང་རེད་དེ་གོ་མ་ཡིན་ཅི་ན་ལ་དེ་རང་རང་གསུངས་ད་འདུག་དེ་ཚད་མ་རེད། སྒྲུབ་བྱེད་ཀ་ཏྱ་ཡ་ན་འདོམས་པའི་མདོ་དེ་ཡང་དེ་ཡིན། ང་ཚོས་བྱས་ན་སྒྲུབ་བྱེད་ཀ་ཏྱ་ཡ་ན་འདོམས་པའི་མདོ་དེ་ཐེག་དམན་གྱི་སྡེ་སྣོད་མ་ཡིན་ན་བསྲུང་བྱ་རེད་གཞན་དག་ཏུ་ཡོད་ན་ཐེག་དམན་གྱི་སྡེ་སྣོད་རེད་གསུང་དགོས་རེད། ག་རེ་ཡིན་ན་ག་རེ་གང་ལུགས་ཡོད་ན་མི་ཤེས་ཞེས་གསུངས་པའི་ཕྱིར་དང། བཅོམ་ལྡན་འདས་ཀྱིས་དེ་གསུངས་པ་ཞེས་སྟོང་ཉིད་ཡོངས་སུ་བསྟན་པ་ཡིན་ཞེས་པའི་ཐད་ཀྱི་མདོ་ལས་ཀྱང་འདི་རྩ་ཤེའི་ཚིག་ཅིག་མ་ན་མ་ཤེས་བཅོམ་ལྡན་འདས་ཀྱིས་དེ་གསུངས་པ།

རྟག་པའི་མཐའ་འཛིན་ག་རེ་ད་ཡིན་ན་སྒྲོ་འདོགས་རེ་འགྲོ་བ་རྡོར་ཟེར་ན་རྟག་པའི་མཐའ་འཛིན་རེ་འགྲོ་བ་རོ། ཀུན་རྫོབ་ཡོད་ཅེས་ཟེར་ཏེ་ཀུན་རྫོབ་བདེན་པར་གྲུབ་པ་ཡོད་པ་ཁས་ལེན་ན་རེད་ར་བ། འོ་མེད་ཅེས་བྱ་བ་ནི་ཆད་པར་འགྱུར་རོ་ཟེར་ན་ཐ་སྙད་དུ་མེད་ཟེར་ན་ཆད་མཐའ་འགྱུར་རོ། འོ་བྱས་ད་འདི་ནང་ལ་རྟག་ཆད་ཀྱི་མཐའ་གཉིས་དེ་བསྟན་འདུག་བ་ས་རྟག་ཆད་ཀྱི་མཐའ་གཉིས་བསྟན་ན་ཀུན་རྫོབ་བདེན་པར་གྲུབ་པ་ཁས་ལེན་པ་དེ་རྟག་མཐའ་ཡིན་གསུངས་འདུག་བ་ཞེས་གསུངས་པའི་ཕྱིར་དང། བཅོམ་ལྡན་དངོས་དང་དངོས་མེད་པ་ཞེས་པའི་ཐ་འདི་ཐད་ཀྱི་མདོ་འདི་དེར་སྒྲུབ་བྱེད་ཀ་ཏྱ་ཡ་ན་ལ་འདོམས་པའི་མདོ་དེ་ར་བ་འོ་ཞེས་པའི་ཐད་ལས་ཀྱང། བཅོམ་ལྡན་དངོས་དང་དངོས་མེད་པ་མཁྱེན་པས་ཀ་ཏྱ་ཡ་ན་ཡི་གདམས་ངག་ལས་ནི་ཡོད་པ་དང་མེད་པ་གཉིས་ཀ་དགག་པར་མཛད་ཅེས་པས་ཐེག་དམན་གྱི་མདོ་རང་བྱེད། རེ་བ། ཁ་ས་དེ། རྩ་ཤེའི་ཚིགས་བཅད། ད་འདི། རྩ་ཤེའི་ཚིགས་བཅད་བཅོམ་ལྡན་དངོས་དང་དངོས་མེད་པ་མཁྱེན་པས་ཀ་ཏྱ་ཡ་ན་ཟེར་ཏེ་རྩ་ཤེའི་ཚིག་རེད། ད་ཁོའི་ནང་གི་ཀ་ཏྱ་སྒྲུབ་བྱེད་ཀ་ཏྱ་ཡ་ན་ལ་འདོམས་པའི་མདོ་གོ་རྩལ་གང་འགྲོ་དུས་སམ་སྒྲུབ་བྱེད་ཀ་ཏྱ་ཡ་ན་འདོམས་པའི་མདོའི་ནང་ལ་ག་རེ་གསུངས་འདུག་གོ་ཟེར་ན། ཀ་ཏྱ་ཡ་ན་ཡང། འདིའི་ང་ཚོས་ཡ་གི་གོ་བ་ར་བ་དྲང་ངེས་ནང་ལ་གོ་བ་ར་བ། རེ་བ། ཐེག་ཆེན་གྱི་ལུང་མ་དྲངས་པར་ཐེག་པ་ཆེན་པོའི་ལུང་མ་དྲངས་པར་དེ་དག་ལ་གྲུབ་པའི་ལུང་གསུམ་གྱིས་བཀག་གོ་ཞེས་པའི་ལུང་གསུམ་པོ་དེ་འདི་རེ་བ། རེ་བ།

རྟག་མཐའ་ལ་ལྷུང་དེ་ནི་གང་ཟག་རེད་བྱ། ཞེས་གསུངས་པའི་ཕྱིར་ཟེར་ན། རྩ་འདིའི་ནང་ལ་ག་རེ་བསྟན་འདུག་ཟེར་ན་རྟག་པའི་མཐའ་དེ་ག་རེ་བསྟན་འདུག་ཟེར་ན། འོ། ཀུན་རྫོབ་བདེན་པར་གྲུབ་པ་འཛིན་མཁན་གྱི་བློ་དེས་རྟག་པའི་མཐའ་འཛིན་ལ་ཤེས་ཡོང་ར་བ། འཇིག་རྟེན་མ་ན་དེ་ལ་གནས་བཞག་ཟེར་དུས་ན་བདེན་པར་གྲུབ་པ་འཛིན་པའི་བློ་དེ་རྟག་འཛིན་རྟག་མཐའ་ལ་བཞག་ཡོང་དུས་ན་དེའི་སྟོང་བ་དེ་དང་བདག་མེད་ཕྲ་མོ་ཡི་སྟོང་ཉིད་ཡིན་པར་བསྟན་པ་གོ། ད་ག་རང་སྒྲུབ་དགོས་རེད་ཟེར་ཡོང་ར་བ། ཞེས་གསུངས་པའི་ཕྱིར་ཟེར་ན་ད་ལུང་དེ་དྲངས་ནས་ད་ཐེག་དམན་གྱི་སྡེ་སྣོད་ལ་ཆོས་ཀྱི་བདག་མེད་ཕྲ་མོ་བསྟན་པ་རེད། ད་རང་ལུགས་ཡིག་ཆ་ཁོ་ར་ནང་ལ། སྐྱོན་མེད་དེ། སློབ་དཔོན་ལེགས་ལྡན་འབྱེད་ཀྱིས་གྲུབ་མཐའ་འོག་མ་རྣམས་ཀྱི་ངོར། གང་ཟག་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་པའི་སྟོང་ཉིད་དེ་ལ་སྟོང་ཉིད་ཀྱི་ཐ་སྙད་མཛད་ནས། སྟོང་ཉིད་རིག་སྟེང་གི་དཔེའི་སྒོ་ནས་སྒྲུབ་པར་མཛད་པ་ཡིན་པའི་ཕྱིར་སོ། འོ་ད་ཡ་གི་ཚུལ་གང་ག་ལོ་གང་ག་ལོ་སྟོང་མ་དེ་ལ་གང་ཟག་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་བ་ཁོ་ལ་སྦྱར་ནས་རྐྱང་རྐྱང་དུ་གསུང་བའི་གསུང་དགོས་ཨ་རེ་གསུང་བར་ཐལ། ནི་ཡ་གི་ཡིག་འབྲུ་དགོས་ཨ་ན་མ་ན་མི་ཤེས། འགྲོ་བ་ཡ་གི། ཉན་ཐོས་ཀྱི་ཐེག་པ་ལས་ཀྱང་འདི་ལྟར་ཏེ་འདུས་བྱས་གང་ཡིན་པ་དེ་ནི་བརྫུན་པ་བསླུ་བའི་ཆོས་དེ་ཤོ་མོ་བར་ཆད་ཚུལ་འདུས་བྱས་ཐམས་ཅད་བརྫུན་པ་བསླུ་བའི་ཆོས་ཅན་ཡིན་པས་ཁྱབ་གསུང་དགོས་རོ།

བྱེད་པའི་ཕྱིར་ཕྱི་མ་ལྟར་ན་མི་འཐད་དེ། ཁྱོད་ཀྱི་ལུགས་ལ་ལེགས་ལྡན་འབྱེད་དང་སངས་རྒྱས་བསྐྱངས་གཉིས་ཆོས་ཐམས་ཅད་སྟོང་ཞིང་བདག་མེད་ཅེས་པའི་མདོ་ཐེག་དམན་ཐུན་མོང་མ་ཡིན་པའི་མདོར་བཞེད་པ་ལ་ཁུངས་མེད་པའི་ཕྱིར་དང་དེའི་གང་འདི་སྐྱེ་བ་རེད་ཐེག་དམན་ཐུན་མོང་རེ་བ་ཆོས་ཐམས་ཅད་སྟོང་ཞིང་བདག་མེད་པར་ཟེར་དེ་སྟོང་བདག་མེད་ཟེར་ཡ་ཁོ། སློབ་དཔོན་ལེགས་ལྡན་འབྱེད་དང་སངས་རྒྱས་བསྐྱངས་གཉིས་ཀ་ཡི་ལུགས་ལ་དེ་ཐེག་དམན་གྱི་སྡེ་སྣོད་ཡིན་པ་ལ་ཁུངས་ཁྱོད་རང་གི་ཁུངས་དེ་ད་ལྟ་འདི་རེད་ཟེར་ཡོད་ར།

འདུ་བྱེད་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་ཞེས་པ་དེ་ཐེག་དམན་གྱི་སྡེ་སྣོད་ལ་བསྟན་པ་ར་བ། ཞེས་པ་ལ། བདག་མེད་པ་ཞེས་པའི་དེའི་གདངས་ཀྱི་ཚིག་གི་ནང་གི་བདག་མེད་པ་ཟེར་ཏེ་ངོ་བོ་ཉིད་མེད་པའི་དོན་ལ་སུ་སྦྱར་དགོས་རེད་སྦྱར་དགོས་ཡིན་ཙང་བདག་ཟེར་གོ། ངོ་བོ་ཉིད་ལ་སྦྱར་གོ་ཚིག་ཡིན་པའི་ཕྱིར་རོ། རང་གི་མཚན་ཉིད་གྲུབ་པ་ལ་བར་སྦྱར་དགོས་རེད་གསུང་བ་ར་བ། ད་དེ་འདྲའི་མདོ་གཅིག་ཡོད་ར་བ། ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་ཞེས་པའི་མདོ་དེ་ནི་ག་རེ་རེད་ཤེས་སྟེ།

ཐེག་དམན་གྱི་སྡེ་སྣོད་ལས། སྟོང་ཉིད་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་རྫོགས་པར་མ་བསྟན་ཀྱང། དེ་ལས་སྟོང་ཉིད་རྫོགས་པར་བསྟན་པ་ཡིན་ཏེ། དེ་ནས་བཤད་པའི་རིགས་པ་དེ་གཤིས་གང་ཟག་གི་བདག་མེད་རྫོགས་པ་ཀུན་གྱི་མ་མ་མ། ཡོངས་ཡོངས་ནས་རང་འགྲེལ་ལས་དེ་ལ་བདག་གཞི་ཅི། གང་ཟག། དེ་ལ། དེ་དེ་ལྟར་ལྟ་ན་དེ་དག་ལ་ཆོས་ཀྱི་བདག་མེད་པ་རྫོགས་པར་བསྒོམ་པ་མེད་དེ་ཁམས་གསུམ་སྤྱོད་པའི་དེ་ཞེས་གསུངས་པས། ཉོན་མོངས་ཀྱི་ཉེ་དུས་ཀྱི་གཉེན་པོ་དེ་ཤེས་སྒྲིབ་གཉེན་པོ་རྫོགས་པར་མི་བསྒོམ་པའི་ཕྱིར། ཀྱི་ལུང་དེ་དྲངས་ནས། ཨ་ནི། ཐེག་ཆེན་གྱི་ལུང་དེ་དྲངས་ནས་ཉོན་སྒྲིབ་ཀྱི་གཉེན་པོ་ལ་རྫོགས་པར་བསྒོམ་པ་ཡོད་ལ་ཤེས་སྒྲིབ།

རྩོད་པ་སྤོང་བ་ལ་མངོན་རྟོགས་རྒྱན་དང་འགལ་བའི་རྩོད་པ་སྤོང་བ་དང་རྒྱུད་བླ་མ་རྩ་འགྲེལ་དང་འགལ་བའི་རྩོད་པ་སྤོང་བ་གཉིས་ལས་དང་པོ་ནི་རྩོད་པ་དང་ལན་གཉིས་དང་པོ་ལ་ཁ་ཅིག་གིས་འཕགས་པ་ལ་སྟོང་ཉིད་རྟོགས་མྱོང་གིས་ཁྱབ་པ་དང་བདེན་འཛིན་ཉོན་སྒྲིབ་ཏུ་འདོད་པ་དེ་མི་འཐད་པར་ཐལ་ད་ལུང། མངོན་རྟོགས་རྒྱན་ཚིག་དང་འགལ་འགྲོ་ཞེས་གཟིགས། གཟུང་དོན་རྟོག་པ་སྤོང་ཕྱིར་དང་འཛིན་པ་མི་སྤོང་ཕྱིར་དང་ནི་དེ་ག་རེ་ཟེར་ན་རང་རྒྱལ་རྣམས་ཀྱིའོ། གཟུང་བ་ཕྱི་རོལ་དུ་གྲུབ་པར་འཛིན་པའི་འཛིན་པ་དེ་རང་ལམ་གྱི་གནས་སྐབས་སུ་སྤོང་ཐུབ་ཀྱི་རེད་འཛིན་པ། ཤེས་པ་བདེན་པར་འཛིན་པའི་བདེན་འཛིན་རང་ལམ་གྱི་གནས་སུ་སྤོང་མི་ཐུབ་པ་རེད་བྱས་ཙང་ཉན་ཐོས་ལས་ཁྱད་པར་དུ་འཕགས་པ་གཅིག་རེད་ཟེར་ནས། བྱང་སེམས་ལས་དམན་པ་ཉན་ཐོས་ལས་མཐོ་བ་ཡིན་པ་དེ་བཤད་པ་སྟེ་འོ་དེ་ལུང་དེ་འགལ་འགྲོ་གི་འདུག་འགལ་ཏེ། ཁྱོད་རང་གིས་ཉན་རང་འཕགས་པ་ལ་སྟོང་ཉིད་རྟོགས་མྱོང་ཡིན་པས་ཁྱབ་པ་ཁས་ལེན་གྱི་འདུག་དེས་ན་ཤེས་པ་བདེན་པར་འཛིན་པའི་བདེན་འཛིན་དེ་རང་ལམ་གྱི་གནས་སུ་སྤོང་ཐུབ་མཁན་ཆགས་སོང་ང་བྱས་ན་ཤེས་པའི་འཛིན་པ་མི་སྤོང་ཕྱིར་དང་ནི་ལུང་དེ་འགལ་འགྲོ་གི་ཟེར་ན་སྐབས་འདིར་དྲང་དོན་དུ་འགྲེལ་རྒྱུ་རེད་ད་ག་ཚིག་དེ་དྲང་དོན་འཚོལ་རྒྱུ་རང་རེད།

ཤེས་སྒྲིབ་གང་ཡང་རུང་བ་རེད་ད་ཤེས་སྒྲིབ་གང་ཡང་རུང་བ་བདེན་འཛིན་གང་ཡང་རུང་བ་བྱས་ན་མ་གཏོགས་འགྲིག་གི་མ་རེད་ད་བདེན་འཛིན་བྱས་ན་སྤང་ཚར་གི་རེད་རྣམ་དག་ཤིན་ཏུ་བ་ཆགས་པ་རེད་བ་འོ་དེ་ཡིན་དུས་ད་ག་རེད་འོ་རང་འདྲེན་བྱེད་ཀྱི་བར་ཆད་མེད་ལམ་གྱི་ངོས་སྐལ་གྱི་དྲི་མའི་རྣམ་པར་དག་པ་དེའི་ཚེ་ན་རང་གི་གཞལ་བྱ་དེ་ཡང་ཨ་ནི་འོ་དེའི་དྲི་མ་དེ་རྣམ་པར་དག་པ་ཡིན་ཏེ་དེ་ཉིད་དག་བྱ་གཅིག་ཡིན་པས་དག་པ་རིགས་གཅིག་ཡིན་པའི་ཕྱིར་བྱས་ནས་བཀོད་པ་རེད་བ་ཉོན་མོངས་ཤེས་བྱ་ལམ་གསུམ་གྱི་ཉམས་ཕྱིར་སློབ་མ་བསེ་རུ་དང་རྒྱལ་སྲས་རྣམས་ཀྱི་དག་པ་སྟེ་ཞེས་རྣམ་དག་ལ་བཤད་རྣམ་དག་ལ་འགོག་བདེན་ཡིན་པས་ཁྱབ་རེད་བ། རེད་བ་མ་གི་ག་དུ་གི་སྐབས་གསུམ་གི་སྐབས་གཉིས་པ་ལ་བཤད་བདེ་བ་རེད་དེའི་རྣམ་དག་དེ་འགྲོ་བྱུང་རྟོགས་པ་སྔོན་སོང་རེད་བ་ད།

དེའི་དགུ་པོ་དེ་དག་གིས་ནི་བདེན་འཛིན་ཆུང་འབྲིང་ཆེན་པོ་དགུ་དེ་ལ་ཁ་གཏད་བྱེད་ཀྱི་རེད་ཟེར་སོང་ང། དེ་ཡིན་པ་དེ་དེ་དང་འདི་ལ་འགལ་བ་མེད་ཅེས་བྱ་བ་ནི་དེ་ཁ་ཅིག་ཏུ་ཟེར་འདི་རེད་བ་འདི་ལ་འགལ་བ་མེད་ཟེར་འདི་རེད་བ། རེད་མ། གང་ཡང། གང་ཡང་འདོད་པའི་ཁམས་དང་སྲིད་རྩེ་ན་བྱང་ཆུབ་ལམ་གྱི་ཡན་ལག་སྤངས་ཞེས་བྱ་བ་ནི་ཐབས་ལ་མི་མཁས་པའི་ཉན་ཐོས་ཀྱི་དབང་དུ་བྱས་པ་དེ་སྲིད་དེ་ག་རེ་ཟེར་ན་མངོན་པ་མཛོད་ནང་ན་བཤད་པ་ཞི་བ་རོ། དེ་ཐབས་ལ་མི་མཁས་པའི་ཉན་ཐོས་དབང་དུ་བྱས་པ་རེད། དེ་དང་འདི་ལ་ཞིག་འདི་ཟེར་ས་དགུ་ལ་ནི་ཆེན་པོ་དེ་ལ་དུ་དགུ་གསུངས་པ་ནི་འགལ་བ་མི་འདུག་གསུང་ང་རོ་ག་རེ་ཟེར་འདི་བྱང་ཆུབ་སེམས་དཔའི་དབང་དུ་བྱས་པ་རེད་ས་ཡིན་པའི་ཕྱིར།

རྒྱུད་ཀྱིས་མ་བསྡུས་པའི་ཕྱི་རོལ་དེ་དེ་ཚོ་གང་ཚེ་ཕྱི་རོལ་ཆོས་བཞིན་ཡིན་ཙང་ཕྱི་རོལ་གཟུགས་སྒྲ་དྲི་རོ་རེག་བྱ་ལྔ་པོ་གང་རུང་གཅིག་ལ་ནི་ཕྱི་རོལ་དོན་དུ་གྲུབ་པ་ན་དེ་ལས་ལ་ག་ག་ཡང་མ་རེག་པས་འཇིག་རྟེན་པ་རྣམས་ཀྱིས་དེ་ཕྱིའི་ཆོས་རེད་ད་ཟེར་ཞིང་སྐད་ཆ་བཤད་ཀྱི་ར་བའང་དངོས་ཁོ་རང་རང་ལ་གོ་རྒྱུ་ཡིན་པ་དེ་དེ་ཡང་གདུལ་བྱའི་སྟེང་དུ་ལབ་པ་མ་གཏོགས་ཡང་ཕྱི་རོལ་དོན་དུ་གཟིགས་རྒྱུ་མ་རེ་བའང་ངོ། དེ་བྱས་བྱས་ད་ག་ཕྱི་རོལ་དོན་དུ་གྲུབ་པ་གཞིར་བྱས་པའི་སྟེང་ནས་ཅེས་བསྡུ་བ་ཞིག་ཏུ་འདུག་ཨང། ཚད་མས་གྲུབ་པ་གཞིར་བྱས་ནས་གཟུང་བ་བདེན་མེད་དུ་རྟོགས། འཛིན་པ་བདེན་མེད་དུ་མ་རྟོགས་པ་ལ་བྱེད་པ་ཡིན་ནམ། གཟུགས་གཟུགས་འཛིན་ཚད་མ་དང་རྫས་གཞན་གྱི་ཁྱད། གཟུགས་འཛིན་ཚད་མ་ནི་ཁྱོད་རེ་ཐལ་ཟླ་སྟེ། གཟུང་དོན་རྟོག་པ་སྤོང་ཕྱིར་དང་འཛིན་པ་མི་སྤོང་ཕྱིར་དེ་དབང་དུ་བྱས་ན་ལ་དྭགས་གཟུང་ཐག་ཆོད་རེད་བ། དེ་ག་རེ་བྱས་ན་རང་ལུགས་ལ། དེ་ག་རེ་བྱེད་དགོས་རེད། གཟུང་དོན་རྟོག་པ་སྤོང་ཕྱིར་དང་འཛིན་པ་མི་སྤོང་ཕྱིར་དང་ཟེར་ཏེ། དབུ་མ་རང་རྒྱུད་པ་དང་སེམས་ཙམ་པའི་ལུགས་དེ་ཚོ་བྱས་སོང་ན། གཟུང་བ་ཕྱི་རོལ་དོན་དུ་གྲུབ་པར་འཛིན་པའི་འཛིན་པ་དེ་རང་རྒྱལ་ལམ་གྱི་གནས་སྐབས་སུ་སྤོང་ཐུབ། ཤེས་པ་བདེན་པར་འཛིན་པའི་བདེན་འཛིན་དེ་རང་རྒྱལ་ལམ་གྱི་གནས་སྐབས་སུ་སྤོང་མི་ཐུབ་ཅེས་འགྲོ་རྒྱུ་རེད་བ།

གཟུང་བ་བདེན་མེད་རྟོགས། འཛིན་པ་བདེན་མེད་མ་རྟོགས། དེ་ལ་བསམ་བློ་བཏང་ནས་གཟུང་གཟུང་དོན་རྟོག་པ་སྤོང་ཕྱིར་དང་འཛིན་པ་མི་སྤོང་ཕྱིར་དང་ཟེར་དེའི་ཚིག་དེ་ལ་འགྲེལ་པ་ཚིག་འགྲེལ་དེ་འདྲ་ཞིག་རྒྱབ་ནས་སྐད་ཆ་བཤད་ཀྱི་ཡོད་པ། ཡང་མ་ཡིན་པ་བཅས་གཟུགས་གཟུགས་འཛིན་ཚད་མ་དང་རྫས་གཞན་ཡིན་པ་ཁེགས། གཟུགས་འཛིན་ཚད་མ་གཟུགས་དང་རྫས་གཞན་ཡིན་པ་དེ་རང་ལམ་གྱི་གནས་སུ་མི་ཁེགས་པ་ལ་བྱེད་དམ། ཡང་མེད་ན་གཟུགས་ཕྱི་རོལ་དོན་དུ་གྲུབ་པའི་རྟོག་པ་དེ་སྤོང་ནུས། ཤེས་པ་བདེན་པར་འཛིན་པའི་བདེན་འཛིན་དེ་སྤོང་མི་ནུས་ཟེར་འོ་འདུག་སེ་སྐད་ཆ་བཤད་ཀྱི་ཡིན་པ་སྐད་ཆ་གསུམ་དྲིས་དེ་དག་ཕར་ཕྱིན་ནང་ལ་སྐབས་གཉིས་པའི་ནང་ལ་སྐད་ཆ་དྲིས་ནས་ཡོང་གི་འདུག་བ། དང་པོ་ལྟར་ན་མི་འཐད་དེ། དེ་ནི་ཆོས་གཅིག་བདེན་མེད་དུ་ཚད་མས་ངེས་ན་རིགས་པ་དེའི་བྱེད་པ་ལ་བརྟེན་ནས། ཆོས་གཅིག་བདེན་མེད་ངེས་ན་ཆོས་གཅིག་ཆོས་གཞན་བདེན་མེད་དུ་ངེས་པས་ཁྱབ་ཀྱི་མ་རེད་དེ་དེ་ལ་བརྟེན་ནས་ངེས་ནུས། ངེས་ནུས་ཟེར་ན་རིགས་པ་གཞན་དག་བཀོད་མི་དགོས་པ་བྱས་སྔར་གྱི་རིགས་པ་དེ་རང་རང་གི་ནུས་པ་ལ་བརྟེན་ནས་ངེས་ཐུབ་ཀྱི་རེད་ཟེར་བ་བློ་ཁ་ཕྱོགས་པ་ཙམ་གྱིས་དེ་ཡང་དེ་འདྲ་ཞིག་མ་རེད་བ། དཔེར་ན་བུམ་པ་ཆོས་ཅན་བདེན་པར་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར་ལགས་པ་ཆེད་དུ་དག་ས་གཉིས་ནང་གཉིས།

སྲིད་པ་མེད་ན་རྒྱན་རྩ་བའི་དགོངས་པ་མཐར་ཐུག་རང་རྒྱལ་ཕྱི་རོལ་དོན་དུ་གྲུབ་པ་ཁེགས་མ་ཁེགས་ཟེར་ན་འོ་ཕྱི་རོལ་དོན་དུ་གྲུབ་པ་ཁེགས་རྒྱུ་མེད་པའི་ཕྱིར་མེད་དེ་ལུགས་དེ་ལ་ཕྱི་རོལ་དོན་དུ་གྲུབ་པའི་ཕྱིར། འོ་ན་ཕ་གིར་ཕྱི་རོལ་དོན་དུ་གྲུབ་པ་ཁེགས་སེ་ཆེ་ཡིག་ཏུ་ཟེར་ན་འདི་ལུགས་དེ་ལ་དྲང་དོན་དུ་འགྲེལ་རྒྱུ་ཡིན། ཞེས་སོགས་དྲང། རེད་པ། ལུགས་འདིར་གཟུང་དོན་རྟོག་པ་སྤོང་ཕྱིར་དང་ཞེས་སོགས་དྲང་དོན་དགོངས་པ་ཅན་དུ་འགྲེལ་བར་བྱེད་པའི་ཕྱིར། བསྟན་བཅོས་མངོན་རྟོགས་རྒྱན་འདིར། གདུལ་བྱ་རིགས་ཅན་ལ། རིགས་ཅན་གསུམ་ལ་དབང་པོ་རྣོ་འབྲིང་རྟུལ་གསུམ། ལྟ་བ་མཆོག་དམན་འབྲིང་གསུམ་གྱི་སྒོ་ནས་འཇོག་པ་ཡིན་ཏེ་ལྟ་བ་དམན་པ་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པ་རྟོགས་པའི་ལྟ་བ། དེ་ལ་ལྟོས་ཏེ་ཉན་ཐོས་རང་བཞིན་གྱིས་དབང་རྟུལ། ལྟ་བ་འབྲིང་པོ། རྡུལ་ཕྲན་ཆ་མེད་བསགས་པའི་རགས་པ་ཕྱི་དོན་དང་དེ་འཛིན་པའི་ཚད་མ་རྫས་གཞན་གྱིས་སྟོང་པའི་སྟོང་པ་དེ་ལ་ལྟོས་ཏེ། རང་རྒྱལ་རྣམས་རང་བཞིན་གྱིས་དབང་པོ་འབྲིང་ཟེར་བྱས་དང་ཁོ་རང་རང་ནས་ཕྱི་རོལ་དོན་དུ་གྲུབ་པའི་སྟོང་པ་དེ་ལམ་སང་མ་བྱར་བྱས། སེམས་ཙམ་པའི་འདོད་པ་ལྟར་གྱི་ཆོས་ཀྱི་བདག་མེད་ཕྲ་མོ་གཏན་ལ་འབེབས་སྟངས་ཀྱི་ནང་ནས་ཡོང་གི་འདུག་བ་རྡུལ་ཕྲན་ཆ་མེད་བསགས་པའི་རགས་པ། དང། དེ་འཛིན་པའི་ཚད་མ་རྫས་གཞན་གྱིས་སྟོང་པ་སྟེ་སེམས་ཙམ་པའི་ལུགས་ལ་ཐ་སྙུག་ལུགས་ལ་བཀག་རྒྱུ་རེད། མ་གཏོགས་ཕྱིན་ཕྱི་རོལ་དོན་དུ་གྲུབ་པར་འཛིན་པའི་འཛིན་པར་བཞག་ན་དེ་ནི་མི་འབྲི་བའི་བཀག་རྒྱུ་མེད་པའི་ཕྱིར་ཕྱི་རོལ་དོན་དུ་གྲུབ་པ་ཡོད་པའི་ཕྱིར། འོ་དེ་ལ་ལྟོས་ཏེ་རང་རྒྱལ་ལྟ་བ་འབྲིང་ཆེན། འོ་ཐེག་ཆེན་གྱི་རིགས་ཅན་རྣམས་རང་བཞིན་གྱིས་ཀུན་རང་བཞིན་གྱིས་དབང་རྣོན་དུ་བཞག་པའི་ཕྱིར་རོ། ལྟ་བ་མཆོག་སྟོང་ཉིད་རྟོགས་པའི་ལྟ་བ་ལ་ལྟོས་ནས་རིགས་ཅན་གསུམ་ཀ་ལ་སྟོང་ཉིད་མངོན་སུམ་དུ་རྟོགས་པ་ཡོད་པའི་དབང་དུ་བྱས་ན་ཡང། དེ་ལྟར་མི་འཐད་དེ། མེད་པའི་དབང་དུ་ཡོད་པའི་དབང་དུ་བྱས་ན་ཡང། རིགས་ཅན་གསུམ་ཀ་ལ་མི་འཐད་དེ་དེ་ཁོ་ན་ཉིད་ཚད་མས་བ་ལས་འོང། དེ་རེད་གཉིས་ཀ་ལ་སྟོང་ཉིད་རྟོགས་པ་ཁས་ལེན་མཁན་དེ་ག་ཚོ་རྒྱན་གྱི་འགྲེལ་བྱེད་དག་གི་ལུགས་ལ་ཡང། ཚུལ་གཉིས་ཡོད་པ། ཤེས་པར་བྱ་དགོས། དོན་དག་འདི་གཞལ་ཡས་དང།

ཐེག་དམན་གྱི་རིགས་ཅན་རིགས་ཅན་གསུམ་ཀ་ལ་སྟོང་ཉིད་མངོན་སུམ་དུ་རྟོགས་པ་ཡོད་པའི་དབང་དུ་བྱས་ན་ཡང་ཞེས་ཏེ། ཡར་གྱི་དེ་སྟོང་ཉིད་རྟོགས་པ་མེད་པའི་དབང་དུ་བྱས་ད་གཤམ་མ་དེ། ཡར་གྱི་དེ། དཔེར་ན་དེ་རེད། སློབ་དཔོན་ལེགས་ལྡན་འབྱེད་ཀྱིས་ཉན་ཐོས་རང་རྒྱལ་ཐེག་ཆེན་གསུམ་པོ་དེ་ལ་ལྟ་བ་ཆུང་འབྲིང་གསུམ་གྱི་ཁྱད་པར་བཞག་གི་ཡོད་མ་རེད། དབང་པོ་རྣོ་འབྲིང་རྟུལ་གསུམ་ཁྱད་པར་བཞག་གོ། དེ་ག་རེའི་སྒོ་ནས་བཞག་ཟེར་ན་ད་ཡར་གྱི་ནང་བཞིན་བཞག་ཡར་གྱི།

ཡོད་པ། ཞེས་པ་ཡིན་ཏོ་ཁོ་ཚོའི་ལུགས་ལ་ཡིན་ན་ཡང་ཉན་རང་ཐེག་དམན་ཐེག་པ་གསུམ་ག་ལ་སྟོང་ཉིད་རྟོགས་པ་ཡོད་པ་ཡིན་ན་ཡང་སྟོང་ཉིད་རྟོགས་སྟངས་ལ་ཁྱད་པར་ཡོད་ཙང་དབང་པོ་རྣོ་འབྲིང་རྟུལ་གསུམ་གྱི་ཁྱད་པར་བཞག་གི་རེད་ཅེ་དེ་ཁོ་ན་ཉིད་ཚད་མས་མྱུར་དུ་དཔོག་མི་ནུས་ནུས་མི་ནུས་དང་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་རྟོགས་ནུས་མི་ནུས་སོགས་ཀྱི་ཁྱད་པར་ཡོད་པའི་ཕྱིར་གཟུང་དོན་རྟོག་པ་སྤོང་ཕྱིར་དང་ཞེས་སོགས་དང་ཉན་ཐོས་ཉོན་མོངས་ཤེས་བྱ་ལམ་གསུམ་ཞེས་སོགས་དང་དེ་ནི་མཚན་མར་དམིགས་སྒོ་ནས་ཞེས་སོགས་རྣམས་དྲང་དོན་དུ་འགྲེལ་བའི་རྒྱུ་མཚན་ཡོད་དེ་བརྟེན་པའི་ཆོས་ཀྱི་བྱེ་བྲག་གིས་དེའོ་ཞེས་པའི་དོན་ཕ་བར་ལ་སྟོང་ཉུང་ཡང་དག་དག་བཞག་ཡོད། དེ་ནི་མཚན་མར་དམིགས་སྒོ་ནས། ཞེས་སོགས་ལ་དྲང་དོན་དུ་འགྲེལ་བའི་རྒྱུ་མཚན་ཡོད་དེ། བརྟེན་པའི་ཆོས་ཀྱི་བྱེ་བྲག་གིས་ཞེས་པའི་དོན། འཕགས་པ་སློབ་པ་གསུམ་གྱི། འཕགས་པ་སློབ་པ་གསུམ་སྟེ་ཉན་ཐོས་འཕགས་པ་རང་རྒྱལ་འཕགས་པ་ཐེག་ཆེན་བྱང་སེམས་འཕགས་པ་གསུམ་གྱི་རྒྱུད་ཀྱི་ཆོས་དབྱིངས་ལ་ངོ་བོ་ལ་རིགས་མི་འདྲ་བའི་ཁྱད་པར་མེད་ཀྱང།

བརྟེན་པ་དེ་ཁོ་ལ་བརྟེན་མཁན་གྱི་སྒྲུབ་པ་དེ་བྱེད། འོ་དེ་ད་སྒྲུབ་པ་དེ་གིས་ཁོ། སྟེང་གི་ཆོས་ཉིད་དེ་ལ་དམིགས་ནས། ངོ་བསྒོམ་ཡོང་དུས་ད་ཨ་ནི། ག་རེ་མགོ། དེ། བསྒོམ་མཁན་གྱི་ལམ་དེ། གོང་འཕེལ་དུ་འགྱུར་བ་ཡིན་ད་ཨ་ནི། དེའི་རང་བཞིན་གནས་རིགས་ཟེར་བཞག་ར་བ། ཁོ་ལ་དམིགས་ནས། ཨ་ནི་ག་རེ། གར་བྱེད་ས། ཆོས་ཉིད་གང། གང་ས། དེ་བཞིན་སྒྲུབ་པའི།

ཡོ་ཨ་ཏའི་ཁ་ད་ལྟ་དེའི་ཁ་ཐུག་གི་རྟོགས་བྱ་ཡི་རིགས་དེ་གཞན་དག་གཉིས་ལ་མ་བཞག་ཅིག་ཁོའི་སྟེང་གི་ཆོས་དབྱིངས་རང་བཞིན་གནས་རིགས་ཁོ་ལ་བྱེད་དགོས་པ་རེད། བྱས་ཡོང་དུས་ད་ལྟ་གར་བྱེད་དུ་ཟེར་ན། ཡང་ཏིག་ལ་གར་བྱེད་ས་ཆོས་ཉིད་ལ་དམིགས་པ་ལ་ཆོས་ཉིད་བློ་ངོར་གྲུབ་དགོས་རེད་བདེན་གྲུབ་བློ་ངོར་མ་བཅད་པར་བདེན་སྟོང་བློ་ངོར་མི་འགྲུབ། དེ་མ་གྲུབ་ན་ཆོས་ཉིད་བློ་ངོར་མི་འགྲུབ་པས་ཨ་ནི། དེ་ཡང་དང་པོ་གཞི་ཆོས་ཅན་གཅིག་གི་སྟེང་དུ་ངེས་དགོས་པས་དེ་ལྟར་བྱས་ན་རང་རྒྱལ་ལ་དེ་ཁོ་ན་ཉིད་རྟོགས་པ་ཡོད་པར་འགྲུབ་འགྱུར་བ་ད་ཐེངས་གང་དག་ཀྱང་འཕགས་པ་སློབ་པ་གསུམ་གར་སྟོང་ཉིད་རྟོགས་པ་ཡོད་པ་དེ་འདི་ནས་བསྟན་འོང་དགོས་ར་བ། ག་རེ་ཟེར་ན་བསྟན་པ་ཡིན་ཏེ་འདིའི་སྐབས་ནས་བསྟན་པ་ཡིན་པ་དང་འདིའི་སྐབས་སུ། འོ། རྟེན་རང་བཞིན་གནས་རིགས་གསུམ་པོ་དེ་ལ་ཁྱད་པར་མེད་ཀྱང། བསྟན་པ་སྒྲུབ་པ་གསུམ་པོ་ཁོ་ལ་ཁྱད་པར་ཡོད་རེད་ཟེར་ལབ་པ་ར་བ། ད་རྟེན་རང་བཞིན་གནས་རིགས་ཁོ་ལ་ཁྱད་པར་མེད་ཀྱང་བསྟན་པ་སྒྲུབ་པ་གསུམ་ལ་ཁྱད་པར་ཡོད་རེད་ཟེར་ལབ་ཡོང་དུས། བརྟེན་པ་སྒྲུབ་པ་གསུམ་པོ་འཇོག་ཟེར་ན་ཉན་ཐོས་འཕགས་པ་དང་རང་རྒྱལ་འཕགས་པའི་རྒྱུད་ཀྱི་ལམ་དེ་དང། བྱང་སེམས་འཕགས་པའི་རྒྱུད་ཀྱི་ལམ་དེ་སོགས་བཞག་ར་བ། ད་དེ་བཞག་ཡོང་དུས། ད་དེ་གཉིས་མོ་དེ་རྟེན་བརྟེན་པ་ཆགས་པ་ར་བ། ཁོ་གཉིས་རྟེན་བརྟེན་པ་ཡིན་ན། གཉིས་མོ་དེ་རྟོགས་བྱ་རྟོགས་བྱེད་ཆགས་རེད་བྱས་ན།